གཉིས་པ་ལ། ཆོས་ཆོས་ཅན་ཐ་དད་པ་འདོད་པའི་རྗེས་སུ་བྱེད་པ་བསྟན་པ་དང། ཆོས་ཆོས་ཅན་ཐ་དད་པ་འདོད་པའི་རྗེས་སུ་བྱེད་པ་གསལ་ཁར་ཆོས་ཆོས་ཅན་ཐ་དད་དུ། གཞི་གཅིག་ཅར་གཅིག་ཁྱད་གཞི་དང་ཁྱད་ཆོས་བརྗོད་པའི་སྒྲ་གཉིས་ཀྱི་བརྗོད་ཚུལ་གྱི་ཁྱད་པར་གྱི་དབང་གིས་ཐ་དད་པ་ལྟ་བུ་ཞིག་གོ་ཡོང་གི་ཡོད་རེད་མ་རེད། རེད་པ། སྒྲ་གཅིག་པུ་ཁོ་རང་རང། མཚམས་མཚམས་ལ་ཁྱད་གཞི་ལྟ་བུ་གོ། མཚམས་མཚམས་ལ་ཁྱད་ཆོས་ལྟ་བུ་གོ་བ་ཡིན་པའི་ཕྱིར། ཡིན་ཙང་དེ་ཐ་དད་མ་ཡིན་ཀྱང་དེ་ཐ་དད་དུ་གོ་བར་བྱེད་པ་དེ་ངོ་བོ་འདོད་པའི་རྗེས་སུ་བྱེད་པ་རེད་ཟེར་བའི་མཐོང་བ་བསྒོམ་པའི་ཤན་འབྱེད་པའི་ཤུགས་ཟད་སོང་བ་དེ་རེད་བསྟན་པ་དང།

མི་རྟག་པ་དེ་སྒྲ་ཡི་མི་རྟག་པ་རེད་ལབ་ཡོང་དུས་དེ་ནས་དེ་ནས་ང་རང་ཚོ་མི་རྟག་པ་གོ་རེ་གང་ལ་ཕྱིན་པ་རེད་དེའི་བསམ་བློ་དུ་མི་རྟག་པ་གོ་རེ་གང་ལ་ཕྱིན་པ་དེ་ལས་ལ་ཡོད་རེད་འོ་སྒྲ་དེ་དེ་འདྲ་མི་རྟག་པ་དེ་གི་རྟེན་རེད་ཤག་དེ་ལས་གཞན་གྱི་རྟེན་རེད་མི་འདུག་ཟེར་ཏེ་བློ་ངོར་སྤངས་ནས་གོ་དགོས་དེ་ལ་བཤད་གོ་ར་སྒྲ་ཡི་སྟེང་དུ་སྐད་ཆ་བཤད་དེ་ང་རང་ཚོ་ལ་གོ་གང་ཡོད་རེད་མི་རྟག་པ་དེ་ལས་ལ་ཡོད་རེད

སྒྲ་དེ་མི་རྟག་པ་རེད་ཅེས་པའི་ཚིག་དེ་གི་རེད་ད་དེ་ག་ཟེར་ན་འོ་སྒྲས་མི་སྤོང་བ་དག་ཟེར་ད་མི་སྤོང་བ་ཟེར་ག་རེ་མི་སྤོང་ཟེར་ན་སྒྲ་དེ་ཉིད་ཆོས་གཞན་གྱི་ཁྱད་ཆོས་གཞན་གྱི་རྟེན་ཡིན་པ་གོ་བློ་ངོར་མ་སྤངས་པ་བྱས་ནས་གོ་བ་རེད་ཟེར་མི་རྟག་པའི་ད་དེ་གཉིས་ལ་ཁྱད་པར་ཅི་ཡོད་པ་ཡིན་པ་རེད། སྒྲ་ཡི་མི་རྟག་པ་ཞེས་པའི་ཚེ་ན་སྒྲ་དེ་རྟེན་དུ་གོ་བ་རེད། སྒྲ་མི་རྟག་པ་ཞེས་པ་དེའི་ཚེ་ན་སྒྲ་རྟེན་དུ་གོ་བ་རང་རེད་སྒྲ་གོ་ཁྱད་པར་གྱི་དང་པོ་ནི་བློ་ལ།

དེ་དང་སྒྲ་ལ་མི་ལྡན་པ་དེ་སྤངས་བཀག་ནས། སྒྲ་ལ་ལྡན་པ་དེ་གོ་བ་རེད་མ་གཏོགས་དེ་འདྲ་བའི་མི་རྟག་པ་དེས་སྒྲ་ལས་གཞན་པ་ལ་ལྡན་པ་དེ། རྣམ་པར་མ་སྤངས་པའི་ཕྱིར་མ་གོ་བའི་ཕྱིར། ད་སྒྲ་ཡི་མི་རྟག་པ་རེད་ཅེས་པའི་ཚིག་དེ་ཨ་ལས་དེ་འདྲ་མི་རྟག་པ་དེ་ད་སྒྲ་ཡི་རང་མི་རྟག་པ་ཡིན་པར་གཞན་གྱི་མི་རྟག་པ་མ་ཡིན་པར་ཐག་ཆོད་བསམས་ནས་མི་རྟག་པ་དེས་དགྲ་ཡི།

སྤངས་པ་ཡིན་པ་དང་དེའི་ཚེ་ན་གོ་རྒྱུ་མི་རྟག་པ་དེ་ཉིད་སྒྲ་ཡི་མི་རྟག་པ་རེད་མ་གཏོགས་གཞན་གྱི་མི་རྟག་པ་མ་ཡིན་པ་དེ་སྤངས་བཀག་པའི་ཕྱིར། གཞན་གྱི་མི་རྟག་པ་ཡིན་པ་བཀག་ཡོང་དུས་ཨ་ནི་ག་རེ་བྱེད་ཀྱི་འདུག་གོ། སྒྲ་དེ། སྒྲ་དེ་ཁོའི་རྟེན་ཡིན་པ་དང། དེ་ལས་གཞན་པའི་རྟེན་མ་བ་ཡིན་པ་གོ་བློ་ངོར་སྤངས་ནས་དེ་ལས་གཞན་པའི་རྟེན་མ་ཡིན་པ་ཕྱིར་ལོ། གོ་གི་ཡོད་པ་ཡིན་པ་རེད་འདུག་གོ། ཡིན་ད་ཨ་ནི་ཁྱད་པར་གཞན་སྤོང་གི། ད་སྒྲ་དེ་མི་རྟག་པ་རེད་ཟེར་དུས།